ཨ་ཁུ་ཐིག། དེ་ཚོ་བཀའ་གདམས་གི་བླ་མེད་ཀྱི་ཉམས་ལེན་རེད། ཨ་ལེ། དུས་གཏན་འཇུག་བོང་བོའི་ན་ཆུང་ངུ་མའི་རྣ་ཡི་དབུལ་པོ་ལྟ་བུའི་གོ་སྐབས་འཕྲོག། ནང་དགོན་བདག་དུས་ཀྱི་གཏུགས་པ་ན་ཁོ་གར་སོང་ཆ་མེད་ཉིད་དུ་ཐལ་ཡོང། སྐྱེས་འདི་ཅང་འགྲན་བུ་སྤོ་འང་གི་རྒྱུད་ཕྱི་རགས་ཁེ་ཉམས་བློ་མ་བདེ། དང་དེ་ཕྱིར་ཚེ་འདི་མང་གི་ཅི་མང་ཁ་འཁྱམས་ཤིག་འདུག་རགས་ད་སོང།

ཨོ་ལེ། དེ་ནས་ཁོ། དོན་མེད་དོན་མེད་ཅེས་བྱ་བ་ཅུང་ཟད་བསྒྲུབས་བསྡད་ན་ནམ་ཞིག་གི་ཚེ་ན། ཆུ། ཨོ་ལེ། ད། ཤི་རྒྱུ་རེད། དེ་ལས་མི་སྐྱིད་ཆུ་རྒྱུ་བསྐྱར་ལག་ཏུ་ཚུར་ཤོར་རྒྱུ་རེད་ཤི་རྒྱུ་རེད། ཨོ་ལེ། དེ་ཡིན་དུས་ང་ཚོ་འཆི་བ་ནི་ངེས་ནམ་འཆི་ལ་ནི་ངེས་པ་མེད། ཤི་བའི་དུས་སུ་ཆོས་མ་གཏོགས་པ་གཞན་གང་གིས་ཀྱང་མི་ཕན། དེ་ཡིན་དུས་སངས་རྒྱས་རྡོ་རྗེ་ལྟ་བུའི་སྐུ་བརྙེས་ན་ཡང། མི་ལོ་བརྒྱད་ཅུ་ཐམ་པ་བཞུགས་ནས་མཐར་མྱ་ངན་ལས་གཤེགས། དགྲ་བཅོམ་པ་འཆི་མེད་བདུད་རྩིའི་གོ་འཕང་བརྙེས་ནས་ནམ་བྱུང་སངས་རྒྱས་འོ་ལེ་སྐུ་མྱ་ངན་ལས་འདས། མོའུ་འགལ་གྱི་བུ་ལ་སོགས་པ་ཐམས་ཅད་མེད་པ་ཀྱང་སྐུ་མྱ་ངན་ལས་འདས། ཤཱ་རིའི་བུ་ལ་སོགས་པ་དགྲ་བཅོམ་པ་ཁྲི་ཕྲག་མང་པོ་དང་འོ་ལེ་དེ་ནས་མྱ་ངན་ལས་འདས། ད་ལྟ་གཅིག་ཀྱང་བཞུགས་མེད།

འཆི་བ་མི་རྟག་མང་དུ། སྐྱོ་ནའང་བྱེད་ཐབས་མི་འདུག། འགྱོད་ནའང་བྱེད་ཐབས་མི་འདུག་ངུས་ནའང་བྱེད་པའི་ཐབས་མེད། ཨོའོ་ནི་རྩ། ང་རུ་ནི་ཤི་རན། ཨོ་ལ། ང་རུ་ལ་དགའ་མཁན་གྱི་སྙིང་གྲོགས། དེ་ཚོ་ཐམས་ཅད་མེད་པ་དེ་འདྲ་ཞིག། སྔོན་ཆད་གི་རང་གི་བྱ་བ་ལ་ནི་འགྱོད། ཕྱིན་ཆད་ངན་སོང་གི་འཇིགས་པ་ལ་ནི་སྐྲག། ཨོ་ལ། ད་ད་ད། ནད་ལ་སོགས་པ་གི་གནད་གཅོད་དྲག་པོའི་མྱོང་བ།

ཕྱོགས་བཞིར་སྐྱབས་མེད་མཐོང་ནས་ནི་དེ་ནས་ཀུན་ཏུ་ཡི་མུག་འགྱུར། གནས་དེར་སྐྱབས་ཡོད་མ་ཡིན་ན་དེ་ཚེ་བདག་གིས་ཇི་ལྟར་བྱ། ད་ང་རུ་ནི་ཤི་བར་ཉེ། ཤི་ཡི་ཐ་ཚུལ་ལ་ང་མ་བསྒྲིགས་ཕྱོགས་བཞིར་ལྟ་ན་ང་སྐྱབས་གནས་སུ་མེད། ད་དེའི་ཐ་ཚུལ་ལ་ཡང་ཅི་ཞིག། རེད་པ། ཨོ་ལེ། དེ་ནས། ཉིན་མོ་ཁ་ཟས་བཅད་པའི་དཀའ་ཐུབ་བླངས་མཚན་མོ་གཉིད་ཀྱི་བདེ་བ་བཏང་ནས་སུ་ཁང་བུ་བྲང་ལྷ་བྲང་ལ་བརྩོན་བྱས་ཀྱང་འཆི་བདག་བ་སྤུ་གཅིག་ཀྱང་གཡོ་མི་ནུས།

ཁ་མཆུ་རྒྱལ་མ་རྒྱལ། འོ་ལེ། ཚོང་རྒྱག་ཐུབ་མ་ཐུབ། སྐྱེ་ཤས་ཐག་མི་ཐག། ཡོན་ཏན་བསླབས་མ་བསླབས། འོ་ལེ། སྐྱིད་དང་སྡུག་གང། འོ་ལེ། མཐོ་བ་དམའ་བ། དབང་ཡོད་མེད། འོ་ལེ། ཐམས་ཅད་མེད་པ། འོག་གི་གཞུག་གི་དེ་མཇུག་སྡོམ་བྱེད་ནི་དེ་སུ་རེད་ཟེར་ན་འཆི་བ་མི་རྟག་པ་དེ་རེད། དེ་འདྲ་ཐོན་དུས་བཀྲ་མི་ཤིས་པའི། འོ་དུས་སྐབས་དེ་འདྲ་ཐོན་དུས། འོ་ལེ། ད་ང་ལས་སྐྱོ་བ་ཟིག། ང་ལས་འཇིགས་པ་ཟིག། འོ་ལེ།

དེའི་ཐབས་ཚོལ། ན་ནིང། སློང་ཤིག་མགོན་པོ་གི་ནང་ནས་འབྲེལ་བ་ཞེ་དྲག་ཞུས་པའི་སྐབས་ལས་ངེད་གཉིས་ཕྱག་ལས་བདེ་ལ་ཡ། ད་ད་ལོ་ཤི་ཚར་དུས་ཨོཾ་མ་ཎི་པདྨེ་ཧཱུྃ་རྫོགས་དགོས་ཅན་གྱི་དུས་སུ་ཐོན། དེ་སུའི་ཐོག་ཐོན་ཅི་ཤེས། ལོ་རྒན་པ་ཡིན་ཡང་ཤི་ཡི་ཁྱབ་པ་མེད། ལོ་གཞོན་པ་ཡིན་པས་མི་འཆི་བའི་ཁྱབ་པ་མེད། ཨ་ཁུ་ཐིར། ཨོ་ལེ། ད་ལྟ་ཨ་མའི་འོད་ཟེར་གྱིས་བླ་སྤྲུལ་དགེ་འདུན་པ་ཐམས་ཅད་པ་ནམ་ཞིག་གི་ཚེ་ན།

སོ་སོ་འདོགས་འདོགས་སོ་ཞེས་ད་ལྟ་ཡིན་མདོག་ཁ་པོ་བྱེད་རྒྱུ་དེ། སང་ཉིན་སྐད་ཅིག་གྱིས་མིག་གི་ཐོག་ལ་རང་གི་ལུས་པོའི་གི་སྟེང་ནས་བུ་ལོན་འཇལ་དགོས་དོན་ཡོང་མེད་ཀི་མི་ཤེས། ཏན་ཏན་ཡག་པོ་འཛིན་དགོས་ལེ་རེད། ཨ་དགོས་ཏེ། ཨ་ལེ། ད་ལྟ་ཆོས་གོས་རྣམ་གསུམ་གོན་འདུག་མོད་དེ་སང་ཉིན་རྐང་ལག་བཞི་མི་འཕེན་འོས་མ་དེ་སང་ཉིན་རྐང་ལག་བཞི་གི་ཐོག་ལ་ར་ཅོ་གསུམ་དེ་འོས་ཟིན་ཟིན་གི་སྡིག་པ་ར་ཐག་གི་ལུས་སྟེང་ཡར་ལ་ཡང་ངོ་ཅི་ཤེས། དེ་མི་ཡོང་བ་ཞིག་ད་ལྟ་ནས་གཟབ་དགོས་རེད།

ཞབས་རྒོད་མཐའ་གཅིག་པའི་བར་གངས་འཁྱམས་ཤིང་ཡོ་ཨ་ཐན་ཤིས་ཐལ། རྣམ་ཤེས་བར་དོ་གི་ཡུལ་ལ་འགྲོ། གཤིན་རྗེ་ཆོས་རྒྱལ་གྱི་ལས་བྱེད་རྣམས་ཀྱིས་ཀྱི་འདིར་བཀྲ་ཞིང་སྐེར་ཐག་པ་ནག་པོ་བརྒྱབ་གཤིན་རྗེ་ཆོས་རྒྱལ་གྱི་མདུན་སར་ལས་རྒྱུ་འབྲས་ལ་རྩིས་བརྒྱབ་པའི་ཚེ། དེ་ལས་བདོ་བ་དེ་ཅི་ཡོད། དེ་ལས་ཤ་ཚ་བ་དེ་ཅི་ཡོད། དེ་ལས་ཡོ་ལས་སྙིང་ཉེ་བ་དེ་ཅི་ཡོད། དེ་ལས་ད་ལྟ་ཉིད་ནས། རང་རང་སོ་སོ། ཁྱེད་ལྷ་བདུད་ལྡན་པའི་སྒོ་ནས། ཁྱེད་ལྷ་རྒྱལ་མཚོ་བྲང་ཚང་གི་དབུས་སུ་རྒྱལ་མཚོ་ལུང་གི་གདམས་པ་ཞུས།

དཔའ་བོ་དང་དཔའ་མོ་རྣལ་འབྱོར་མ་རྣམས་ཀྱིས་བསུ་མ་དང། མེ་ཏོག་གི་ཆར་འབེབས་རོལ་མོ་གི་སྒྲ་སྦྱོར་བ་དགའ་ལྡན་ཡིད་དགའ་ཆོས་འཛིན་གྱི་ཕོ་བྲང་ན། རྒྱལ་བ་བྱམས་པ་མགོན་པོའི་དྲུང་དུ། དེ་ནི་སྐྱེ་ཐུབ་ཟིན། ཤི་འོང་རྒྱུར་འཇིགས་སྐྲག་མེད་པར། རང་གི་ཕ་ཡུལ་དུ་འགྲོ་བའི་དགའ་སྣང་ལྟ་བུ། དེ་འདྲ་ཡོང་ཟིན་ཏེ་ད་ལྟ་ཉིད་ནས་ཤིག། དེ་ཟེར་ན་སྐྱེས་པ་ཕོ་རྒོད་ཀྱི་ལྟས་རེད།

ཨ་མ་ཅི། ཨ་ལ། ལ་ལ་བདག། ཤ་རེད་འདི་དུས་དུ་ལ། ཨོ། ང་ད་གྲོས་འདི་ཁུ་དེའུ་དྲེད་གོས་ཟས་ཕོག་ཕུག་སོང། དེ་སྐྱེ། བླ་མ་ལ་མོ་ཐག་སོགས་སྦོ་དགོ་མ་ཅོ་ཤག་ཆག་གི་དུས་དུ་ལ། ཚ་གྲང་དམྱལ་ལ་སྐྱེ་བ་དེ་བརྒྱ་ཆ་བརྒྱ་ཐམ་པ་ཐག་ཆོད་རེད། དེ་ཅི་རེད། སྲེད་པའི་རྟེན་འབྲེལ། སྲེད་པའི་རྟེན་འབྲེལ་ལེན་པའི་རྟེན་འབྲེལ་སྲེད་ལེན་སྲིད་པ་གསུམ་གྱིས། ཨོ་ལེ། གྲང་དམྱལ་སྐྱེ་གཞིས་ཀྱི་དེར་གི་གསོས་དེ་བཏབ་རེད།